སྐུ་གཟུགས་བཟང་པོ་ད་རེས་ཀྱི་ལས་རིམ་གཉིས་སེམས་ནང་པའི་ཡོངས་གླུ། གཙོ་བོ་ཡེ་ཤུ་མཱ་ཤི་ཀ་ཡི་མཚན་གླུ་བྱོན་པ་ལས་སོགས་ཡོད་ཡོད་ཟེར་ཞུ་ནི། ད་རེས་ཀྱི་ལས་རིམ་འདི་མ་འོངས་ལུང་བསྟན་གྱི་མཚོ་ཡི་གནས་སྟངས། མ་འོངས་ལུང་བསྟན་གྱི་རེ་བ། ང་གི་དོན་ཚན་འདི་མ་འོངས་ལུང་བསྟན་ན་ཚད་དང་དེའི་ལས་རིགས་གསལ་བསྒྲགས་བའི་སྐོར་ལས། ཨི་མན། སྐྱོན་ཕྱོགས་ཀྱི་ང་བྱས་ཀྱི་གཟུགས་བསམ་བློ་དང་ཐུགས་ཉིད་ཀྱི་སྟོབས་ཤུགས་དང་གཟུགས་ཁམས་ཀྱི་སྐོར་ལས་ཆ་ཞིག་ག་ཅི་ཡོད་ག་ང་བྱས་མཚོ་ཡི་གནས་སྟངས་ཀྱི་གདམ་ག་ཚུགས་ངོ་མ་པའི་མ་འགྲོ། གཟུགས་མེད་དགའ། གཟུགས་ཁམས་ཀྱི་རྩ་ཆེན་པའི་རྩིས་ནི་འདི་གོ་ཁབ་མོ་ཡང་ན་འདམ་ཁབ་མོ། ང་ཆེ་འདམ་ཁ་ཆུ་ང་ཆེ་མི་ཚེ་ལུ་ཡང་ན་ལོ་འཁོར་ཧིན་སྐད་སྐད་ནི་དང་ཡང་ཆིན་ཁོ་ཀྱི་ང་ཆེ་ལོ་འཁོར་ཚེ་ལས་མ་ཕབ་ནི་ཨི་ན། སྐྱོན་ཆོས་ཀྱི་ང་ལུ་ཆ་བཞི་ཡོད་དགའ། ཡང་ན་སྐྱོན་ཆོས་ཀྱི་ཆ་བཞི། ཡོ་ག་རྟ་ནི་འདི་ལུགས་ས་ནི་འདི་གསུང་དེབ་ཚུར་ནང་ལས་བཅའམ་ཅི་ཨིན། དེའི་དཔེ་ནི་འདི་གི། དེ་བ་ལྷབ་པའི་ང་ཆའི་རྒྱུ་ཚན་འདི་ག་ནི་བ་འབྲེལ་བ་ཡོད་ཅི་ཨིན། ཡང་ན་གསུང་དེབ་ན་ལས་ཨིན་པ་བྱིན་ང་དེབ་བ་ཀྱེ་ནི། ཡང་ན་གསུང་དེབ་ན་ལས་མིན་པ་བྱིན་དེ་ཚུར་ང་གི་འདི་ལུགས་མིན། གསུང་དེབ་ན་བྱང་ཆེ་སྙིབ་དེ་ཧ་ཅང་ཆེན་པོ་གཏོང་རིན། ཧྲུའུ་བེ་མི། བ་ན་བཟང་པོ་དང་ཉིན་པ་ཨིན་པས་དུས་མེབ་བཏང་ནི་དང་ཨི་ཧྲུའུ་བཅའ་སོ་མཛེས་མི་ཨིན་མེ། འཛམ་གླིང་ག་ཨ་ར་ལུ་གུ་ཀུ་རོ་བཅའ་མི་བུའི་ཨ་མགྱེ།

ཆོས་ཀྱི་རྣམ་ཤེས་ཏེ་རྒྱལ་བ་ཀླུ་ཡུལ་གསུམ་རྣམ་པ་དགའ་བྱེད་ཀླུ་ཡང་གཟུགས་ཁམས་ཡང་བདེ་ཐོག་ཐོག་དང་ཆོས་ཀྱི་སྲོག་ཡང་བདེ་ཐོག་ཐོག་གནས་ཐབས་ལུགས་ངག་གི་རྨི་ལམ་ཞུ་ཡིས་མི་ཟེར་ལ་ལུས་གཅིག་གིས་བསླབ་མེད་ཁྱོད་དགའ་བྱེད་ཐུང་ཡིན་ན་དེའི་ངོ་མ་བས། ཁྱད་པར་དགའ་བྱེད་ཡང་མི་འོང་ཁྱོད་དགའ་བྱེད་ཟའུ་ཡིན་ན་ཡང་ན་ཏང་ཁུ་ཐུང་ཡིན་ན་ཡང་ན་ཨ་རོ་དགའ་རོ་དགའ་ལྡེམ་ཆིག་ཡོད་ཡིན་ན་དེ་ཚོའི་ཁྱད་པར་ག་ནས་ཡང་མི་འོང་སྙིང་རུས་གསུང་ལྡེབ་ན་ལས་སྟོད་སྨད་ང་བྱེད་རྨིས་དགའ་ར་ལུགས་དབྱིན་སྐྱོན་ཆོས་ཀྱི་ང་བྱེད་ལུགས་གཟུགས་སྣང་སྟེ་དེ་ལས་སྐྱོན་ཆོས་ཀྱི། ང་རྒྱལ་ཧྲིལ་བུམ་པའི་སྲོག་ཁྱབ་རྫས་རྣམ་གསུམ་གཟུགས་ཁམས་རུ་བསམ་བློ་དུག་ཤེད་ཅན་དང་རྣམ་ཤེས་ཚུགས་ཀ་ར་སྲོག་ཁྱབ་རྫས་རྣམ་ནི་ཨེ་མའི། མ་འོངས་ལུང་བསྟན་བཅུ་བཞི་གི་མདུན་ན་ཀོ་ཀི་གསུང་སྐྱེས་བུམ་སྟོན་བཞིན་པའི་སྐྱོན་ཆོས་ཀྱི་གཞལ་བྱེད་ཅན་ནི་བདུད་ལུགས་བབ་ཕྱིའི་འཁོར་ལོ་སྒྲོག་པའི་སྒོ་ནས་བསྟོད་པ་ཕུལ། གནམ་དང་ས་རྒྱ་མཚོ་དང་ཆུ་མིག་ཚུགས་གཟུགས་སྣང་མེད་ལུགས་སུ་བཏབ་ཟེར་གསུང་འཕྲིན་གཞལ་བྱེད་ཅན་ནི་བདུད་ཚོལ་ལུགས་འཛམ་གླིང་གི་བྱུང་རབས་ཉིན་བཅུ་ཐ་མ་ལུགས་གོ་ཡི་སྒོ་ནས་ལུགས་བསྟོད་པ་ཕུལ་ནི་བདུད་ལུགས་སྐྱོན་ཆོས་ཀྱི་ང་ཆོས་ལུགས་བུབ་མེད།

ང་ཆེ་ཚུགས་རིན་གོང་སྤྲོད་དུས་ཉོ་ནུས་ང་ཆེ་སྐྱོན་ཆོག་གི་རྒྱལ་ཁར་ཚུད། གསུང་དེབ་ན་ལས་གསུམ་མེ་སྦྲང་པ་སྐོར་ཐིན་བཅུ་ཐམ་གྱི་སུམ་ཅུ་སོགས་ཀྱིས། དེ་བེའུ་ལས་ཆོས་ཀྱི་དགའ་ཆེ་ཟ་རུ། ཡང་ཆེན་འཐུང་རུ། ཡང་ཆེན་དགའ་ཆེ་སྦས་རུ་སྐྱོན་ཆོག་གི་གཟི་བརྗིད་དོན་ལུགས་སྟོན་གོ། དགའ་ཆེ་ཟ་རུ་ཡང་ཆེན་འཐུང་རུ་དེ་ལས་སྤྱོད་ལམ་འདི་ཚུགས་དགའ་བདེ་བས་སྦས་རུ། ང་ཆེ་གི་ལུས་ལུགས་དགའ་ཆེ་རྩེའུ་དབྱེ་ན་ཡང་ཆེན་འཁོར་ལོ་ང་ཆེ་བསྟོད་པ་ཕུད་ནི་ཡང་ན་དམའ་ཕབ་བི་ནི་ཨི་མས་དེ་ཡི་ནང་ལ་ཀླུ་བདུད་ཐང་བྱང་བ་ཚོ་ང་ཆེ་མི་ཆེན་ལ་ལུ་ང་ཆེ་གི་གཟུགས་ལུ་མེ་བཏང་མི་ཡོད་ག་ཡང་ན་ང་ཆེ་ཨ་ནི་བྱང་བ་གི་མངའ་དབུ་ཀླུ་བཙུད་ལེ་ཏིན་ཏེ་དཀོན་མཆོག་ལུ་དམའ་ཕབ་བི་ནི་ཨི་ན་ཚན་རིག་གི་འགན་ཁུང་སྐྱེལ་ནི་ད་དུས་འདི་འཛམ་གླིང་ན་ཏང་གུ་ཐུང་མིན་གི་མ་ཧྲི་ཅི། གྲུ་སི་སི་པའི་སྲས་ནི་ཅི་ཨི་མས་གཏམ་སྐུ་རེ་རེ་བཞིན་དུ་ཆུའི་འཐུམ་དང་སྐར་མ། ཆུ་བཞི་དང་ཚ་རྔ། ཆོས་ཀྱི་མི་ཚེ་ལས་མ་བབས་བྱུང། ལོ་རྒྱུས་སོ་སོ་ན་སྦེ་བ་ཅིན་གཏམ་སྐུ་ཐུང་ནི་འདི། གོ་ལའི་བས་རང་སོ་རང་གིས་བཅད་ནི་ཐ་ཅི་དོ་གསུམ་ཨིན་གཏམ་སྐུ་ཐུང་ནི་ཆི་ལེ་བསྟན་ཏེ་འཛམ་གླིང་ན་ཀན་སེལ་ནད་གཞི་འོང་འཇུག་མི་ཅི་དི་ལེ་ཨི་མས་ཐེ་གཉིས་པའི་གཏམ་སྐུ་ཐུང་ནི་འདི། དོ་རུང་ཧན་ཀེ་རང་གྲུ་སི་སི་ཨི་མས་ཡང་ན་ཆོས་ཀྱི་ཁྱིམ་ན་ཨ་ལོ་ཚུ་འུང། ཁོང་ཚོ་ལུས་ནེའུ་ཡ་རེ་ཁམ་ཆུའི་སློབ་ཆུང་གི་དགྲ་སྟོན་མགྱོགས་མའི་རྟ་འཁུར་ཐུང་མའི་ཨ་ལོ་ཚུ་ལུ། རྐྱེན་སེལ་ནད་གཞི་ཐོབ་གཉིས་ཉེན་ཁ་ཡོད་དབྱིན་མའི་ཡིན་ཡང་ཐེངས་གཉིས་པའི་རྟ་འཁུར་ཐུང་མིའི་ལས་བརྟེན་ཏེ་དབྱིན་མའི་ཆུའི་ངོ་མ་བེ་རང་ཆུ་ཡི་ཨ་ལོ་ཚུ་སྡོད་སའི་མཐའ་འཁོར་ལུ། རྣམ་ཤེས་གནས་སྟངས་ལུ། བཙོག་པ་བཟོ་ནི་དབྱིན་ནང་མའོ་ལུང་བསྟན་གསུམ་གྱི་ཁྱད་ཆེ་ཕྱིན་ན། ཁོ་དགའ་གི། རྒྱལ་ཁ་ཐོབ་མི་འདི་ལུ་ང་ཡ་རྒྱལ་ཁ་ཐོབ་འདི་ང་ར་ཡི་ཡབ་ད་མཉམ་ཁོ་ཡི་སི་ཁྲི་གུ་དེ་བ་ར་ཁྱོད་ཡིབ་སུམ་ཅུ་ཡ་གཉིས་སི་ཁྲི་གུ་ང་ད་མཉམ་ང་གི་ཞང་ང་གཅེས་ར་ཡི་དཀའ་ཉེར་ཚུ་ང་གཅེས་གི་ཁི་སྐོ་གི་བེ་སད་མི་ཚུ་ང་དགའ་ལྟེམ་གཅིས་བེ་པ་ཆམ་བེ་རུ་རང་ཨ་ནི་ཡོང་སུ་འགྲུབ་ཚུ་ནི་འདི་ཁོ་ཡི་ཐུགས་རྗེ་ལས་ཅམ་གཅིས་གི་རྟེན་དེ་ཨིན་བེ། དམ་པའི་ཐུགས་ཉིད་ཀྱི་སྟོབས་ཤུགས་ལས་བྱམས་ཀྱི་བཀའ་ཉན་བསྲེ་འཚུབ་གཉིས། ལང་ཤོར་དགའ་ཆེན་དབྱིངས་ཀྱི་བེ་རུ་རང་དེ་ལས་དེའི་ཆོས་དག་མཉམ་དགའ་ལྡེམ་གྱི་ཡུལ་འདི་བེ་རུ་རང་སྐྱོན་ཆོས་ཀྱི་སྟོབས་ཤུགས་ཀྱིས་ཆོས་ཀྱི་ལང་ཤོར་འདི་ཚུབ་དབང་འཚུབ་བཟུང། སྐྱོན་ཆོས་ཀྱི་ཐུགས་རྗེ་ལས་ཆོས་རང་དབང་རང་བཙན་པའི་བདུད་འཚུབ་གཉིས། ཆོས་ཀྱི་ལུས་འདི་གསོན་པོ་པདྨ་ཆོས་འཕེལ་འཚུབ་གཉིས་ཆོས་ཀྱི་རླབས་འཚུབ་ང་རྟག་ཁུག་དང་བཞིན་གནས་སྒོམ་གྱི་ཟབ། ནམ་ཡང་མིན། ང་ཡེ་ཤུ་མཱ་ཤི་ཀ་ཡི་ཕྱག་ཞུ་མེད་པའི་གོ་གནས་ཡིན། ང་རྒྱལ་པོ་ཡི་སྲས་པའི་གོ་གནས་ཡིན། དེ་བཞིན་དུ་ཁོ་ང་ཆེད་མི་བྱེད་ན་གྱོན་པས་དེ་ལས་ཁོ་ཡི་སྟོབས་ཤུགས་ཨ་ནི་གོམས་གཤིས་ཚུལ་དུ་ང་ཆེད་འགྲོ་རམ་མཛད་སྣང། གསུང་དེབ་ནང་རོ་མ་པ་ལྔ་པའི་ལེའུ་ཁེ་ཆི་ན་གསུམ་མས་གཉིས་རུ་སྡིག་པ་ཆེ་ཡོད་སར་ཐུགས་རྗེ་དེ་ལྷག་པར་དུ་ཆེ་གནང་ནུ། ཁྱད་པར་ག་ནས་ཡང་མི་འོང་ཆོས་གཏམ་འཁོར་ལོ་ལང་ཤོར་གྱི་སྟོབས་ཤུགས་ག་དེམ་ཅིག་ཡོད་དེ་བེ་རུ་ཡེ་ཤུ་མཱ་ཤི་ཀ་གང་འོང་ཡང་སྟོབས་ཤུགས་ཅན་ཡོད་པས་ཡིན། བཟོད་ཁམས་ལང་ཤོར་ལུགས་ཇག་རོ་པའི་ཞག་ནི་འདི་ལས། དབྱིག་ཤུགས་འདི་གང་འོང་ཡང་སྟོབས་ཤུགས་ཅན་གཅིག་ཡིན། ཆོས་ཀྱི་ལང་ཤོར་ཟོབ་ག་ར་ལས་སྡུག་བསྔལ་བཞི་ནི། ཆོས་ལུགས་དབང་ཚེ་ཡུལ། མེ་ཐེའུ་བདུན་གྱི་བདུན་དང་བརྒྱད་ན། ཞུ་བ་ཅན་ཆོས་ལུགས་སྣང། ཚུལ་བ་ཅན་ཆོས་ཀྱི་ཐོབ་འོང། སྒོ་བརྡུང་བ་ཅན་ཆོས་ལུགས་སྒོ་ཕྱི་སྣང། གསུང་ལྡེབ་ན་ལས་གསུམ་མེད་ཡང་ན་ཆོས་དཀོན་མཆོག་གི་སྟོབས་ཤུགས། སྒོ་ནི་གཡེང་བ་ཅན་དེ་ལས་ཆོས་ཀྱི་ཞུགས་སྒོ། དགའ་བདེ་བས་གཟེར་བ་ཅན།

ཁྱོད་རེ་ཇག་རུ་ཨིན་ཤེས་གོ། སྡིག་པའི་ལག་དེས་འཆི་བ་དང་བཀའ་ལུགས་རྣ་བ་ཉན་མི་དེ་བྱང་ཆུབ་སེམས་དཔའ་ཨིན་ཁྱོད་ཀྱིས་ཤེས་གོ། ཕྱག་རོགས་ཚོ་ཁྱོད་ཚོ་ད་རེས་ག་ལུགས་ཞབས་ཏོག་ཞུགས་མོ། ཨི་ཤུ་ཡང་ན་སཱི་ཏཱན་ང་ཆེ་ཨི་ཤུ་མ་ཤེས་ཀ་གོ་ནི་ཁོ་གིས་ང་ཆེ་ལུགས་ཏམ་ཁུ་ཐུང་ནི་དེ་ཞག་ཚོ་ནི་མེད། དེ་བཞིན་དུ་ཆང་ཐུང་ནི་དེ་ཡང་ཞག་ཚོ་ནི་ཨིན་བས། ངན་པའི་ལང་ཤུགས་ཚོ་ཨི་ཤུ་གི་ཆོས་ལུགས་མཛེས་མ་ཚོ་མི་གང་ཡང་མིན། སྡུག་བསྔལ་ག་དེམ་གཅིག་ཆོས་ལུགས་ཕོ་རུ་རང་པུས་མོ་ས་ཁར་བཙུགས་ཏེ། སྐྱོན་ཆོས་ཀྱི་ཆོས་ལུགས། ཕྱག་རོག་རྫས་ནི་སྟོན་ལུགས་བཞུགས། ཆང་འདི་གཟུགས་ཁམས་ལུགས་ཉེན་ཁ་ཅན་གྱི་ཨིན། ཆང་འཐུང་བ་ཆིང་སོ་རླུང་གིས་སླེབས་ལུགས་ལྕམ་དཔལ་སྦས་ནི་ལས་བཀག་ཞབས་ཡིན། རྒྱལ་སྲིད་སླེབས་པའི་གྲྭ་བཤད་ཚུར་ལུགས་སོ་རླུང་དེ་ལངས་པས་མ་ཐོབ་བ་ཆིང་ཤིའུ། དྲི་བ། དམ་པའི་ཐུགས་ཉིད་ཀྱི་ག་ཏེ་ལས་ཆོས་དག་མཉམ་བསྒོ་བ་བརྡ་སྤྲོད་བས་སྣམ་མོ། འཁོར་གྱི་ཆོས་ལུགས་བསྒོ་བ་བརྡ་སྤྲོད་དེ། མཛུབ་མོ་ཡང་ན་རྐང་པའི་མཛུབ་མོ་ལས་རྫས་རྣམས་དབྱེ་ན། སླེབ་བགྱིས་པའི་གཉིས། འགྲོ་བ་གཉིས་སླེབ་ལྕམ་ཕྱི་སྐྱོན་ཆོས་ཀྱི་གོ་བ་བརྡ་སྤྲོད་ཚུལ་མ་བྱས་ལུས་དམ་རིགས་ཐུགས་གཉིས་བགྱིས་པའི་རྫས་རྣམས་དབྱིན། དེ་བེའུ་ལས་བརྟེན་རྒྱལ་པོ་སོ་ལོ་མོན་གྱིས་གསུངས་མས། ཅི་བསྟམ། ཁྱེད་ཕྱིས་ཀྱི་ཕྱིས་ན། རྒྱུན་ཆང་འཐུངས་པ་བྱིན་ཆུང། ཆང་དགའ་དགྲ་སྡིག་གི་འཐབ་འཛིང་འབྱུང། ཆང་གིས་གུ་ཡི་ཁོ་མི་ཚུ་ག་དབྱིན་རུ་ཁུ་ལུ་རིག་པ་མྱོང། ཁོ་རིག་པ་ཅན་ཆོས་ནི་གང་དགའ། ཆོས་ཀྱི་མེ་ལྕེ་འདི་ཨི་ཤུ་ལུ་སྦྱིན་ནི། གངས་དགའ། ཁྱོད་སྙན་པའི་ལང་ཤོར་ག་ར་ན་ལས་ཀག་ཞྭ་ཚུབ་ག་ཨི་ཧྲི་ལུ་ཏཱ་མི་མ་རབས་ཅིག་ཆང་འཐུང། ཆང་ཧྲུ་བེད་འཐུང་མིན། དཀའ་ངལ་དང་མཉམ་ཉམས་མྱོང་ཐོབ་མི་ཚུགས་སྙན་འགྱུར་ན་ཡང་དཀའ་ངལ་འབྱུང། ལ་ཡོད་ན་ཡང་དཀའ་ངལ་འབྱུང་ཁྲིམས་ལས་བརྒལ་བ་ཡང་དཀའ་ངལ་འབྱུང། གཉིས་རུ་ཨི་ཤུ་གི་སུ་མེད་ཡོ་ཧ་ནན་བཅུ་ཐམ་གི་བཅུ་ཐམ་ང་འོང་གོབ་ཏི་ཁོང་ལུགས་རྒྱུན་ཆད་མེད་པར་ཚེ་ཐབས་མེད་གནའ་ནས་དོན་ལུགས་འོང་ཡིན་སྐྱོན་ཆོས་ཀྱི་ང་ཅི་གཟུགས་ཁམ་བུའི་ལྟོ་ལྟོ་བའི་གནའ་དེ།

ཞེས་འི་གོ། གནོད་སྤྱིན་མཚུར་ནག་ལུ་གུའི་མིང་གོ་ནི་ཨི་མས་སྐྱོན་ཆོག་གི་ང་ཅིག་གིས་མི་ཚེ་འབུལ་ཏོ་ཏོ་དུས་གོ་ནི་ཨི་མས་འཁོར་གི་ང་ཅིག་སྐྱེ་འཆི་མེད་པའི་མི་ཚེ་འབྱུང་གནས་ཀྱི་རེ་བ་ཡོད་དོ་ཨི་མས་སྐྱོན་ཆོག་གི་གསུམ་མས་ཡང་ན་ཆོས་ཀྱི་ངག་གི་བཀའ་ཁྲིམས་ཚུར་ལུ་གནང་བ་ཉན་པ་བྱིན། ཡང་ན་ཆོས་རྣམ་བཅུ་གཉིས་སྐྱེས་ལུ་ཉན་པ་བྱིན་དེ་ལས།

ཨ་ནི་མི་བདེན་ཀ། ནད་གཞི་ནད་སྦུབས་གོ་རིམ་བཅུ་དྲུག་ནད་གཞི་ཚབས་ཆེན་ཨེདས་དྲི་ཆུ་ལུད་འབྲེལ་ལས་ཏིང་འདི་བྱུང་ལས། དེ་ཡང་རང་གི་གཟུགས་ཁམས་ཀྱི་དོགས་འཆོར་ལུ་ལ་བེའུ་ལས་དེའི་མ་གཟུགས་མཚོན་ཚོད་ལ་བེའུ་ཡིན་དབྱིན་རུ་ཀྱོན་ཆོས་ཀྱི་ང་ཆེ་ཞེན་ཁོག་དབྱིན་ཟེ་ཧ་གོ་ནི་དང་ཁོག་གི་ང་ཆེ་ལུ་ཆ་རོ་བེ་ནི་དབྱིན་མེ་ཨེ་ཤི་ཡ་བཞི་བཅུ་ཞེ་གཅིག་གི་བཅུ་སུ་ན་ཁོག་གི་གསུམ་མེ་ཀ་ཆིམ་ཟིན་ང་ཆོས་ཀྱི་གཙོ་བོ་ཀྱོན་ཆོས་ཀྱི་ཆོས་ཀྱི་ལབ་ཨེ་བ་ལས་གཟུང་ཞིམ་ལས་ཆོས་ལུ་འགྲོ་མི་འགོ། སྔགས་ཀྱི་ཆོས་ལུ་འགྲོ་རམ་རྫས་འོང་ཟེ་གསུང། ཆོས་ཀྱི་གཙོ་བོ་ཀུན་སྤྱོད་ཀྱི་ཆ་ལུགས་བྱ་བདུན་དབང་ག་དྲིལ་གྱི་ཆོས་ལུགས་ཕྱག་རོགས་སྦས་ནི་དང་ཆོས་ལུགས་སྟོབས་ཤུགས་སྦྱིན་ནི་དང་སྡིག་པའི་ལག་ཚུ་ལས་འཕགས་པའི་བདུད་ནི་དང་དམ་པ་དང་གཙང་མ་པའི་བདུན་དབང་ག་གསུམ་མགུར་མ་གཅིག་ཆ་བཅུ་མི་མངའ་གྱི་སུམ་ཅུ་སོ་བདུན་ན་སྲུང་མས་འཁོར་གྱི་གོང་ག་ར་བསྲེས་དང་སྙུད་བཅས་པའི་ཕྱིའི་སྟོན་གྱི་ཁྱི་ནུ་ཁོང་གི་སྦུ་ལུ། ཉལ་ལེ་ཉོལ་ལེ་ཅི་ཡང་མ་བྱུང་མེད། གལ་སྲིད་ཨིཛི་རཱཨེལ་གྱི་དམིགས་ཁུངས་ཚུ་ཡི་དཀོན་མཆོག་གི་ཕྱག་བཞི་མཚོ་ཁམས་ཚུ་ཡི་སྟེང་བདར་ཏེ་ཁོང་ཚུ་ཡང་ཨི་ཇིབ་ཀྱི་མི་ཚུ་དཀའ་རྙོད་འབྱུང་བའི་ནད་གཞི་ཚབས་ཆེན་ཚུ་ལས་གནོད་སྐྱོན་མེད་པའི་དུས་ཚུ་ནུ་མི་ཚུ་གི་འདྲིས་གཞི་སྒོ་ཚུ་ཡི་སྐོར་ལས་གསུང་རབ་ན་ག་ཅི་གསུམ་མེ་ང་ཅེ་ག་ཅེ་ར་ས་གོབ་མོ་གསུང་རབ་ན་ལས་གཞི་སྒོ་དམ་ཁ་ཅབ་ནི་དོན་འགྲུ།

རྒྱལ་སྲིད་ཀུན་སྤྱོད་ཀྱི་འགྲོ་བ་མིའི་རིགས་བཟོ་རྣམ་དང་ཁོང་གི་ཁོང་ལུས། མཁས་པ་ཅིན་གྱི་བཞེད་དགོངས་ཤིང་འབྲས་ཚུགས་དཔའ་བཀོད་ས་ཁྲ་ཁྲ་ཡོད་པའི་ཤིང་འབྲས་ཚུགས་སུན་འབྲུ་དང་མཚོན་བྱེད་ཚུགས་གནའ་ནུབ་ཨི་ཏིན་གྱི་བཞེད་དགོངས་དེ་ཤ་མ་ཟམ་མིའི་བཞེད་དགོངས་ཡིན་པས་དུས་ཚོད་ཀུན་སྤྱོད་ཀྱི་རེ་བ་དབྱིབས་ལས་ཨ་དམ་དང་ཧེ་བ་ཚེ་རིང་ནི་དང་ཡུལ་ཏོག་ཏོག་གི་མི་ཚེ་ཚུགས་བཞེད་དགོངས་ངོ་མའི་དགུ་བྱུང་ཚུལ་གྱི་གསུང་རབ་ན་གནའ་ནུབ་མི་ལ་ལུ་གཅིག་གི་སྒྲིའུ་མའི་ཡང་ཅིན་ཅུའི་བཞེད་དགོངས་དྲག་ཤོག་དགུ་ནི་དབྱིན་བ་ཅིན་དེའི་དགའ་ཆེན་མོ་ཚན་རིག་སྡེ་ཚན་ཚུགས་ཀྱི་གསལ་བཀྲ་བེའུ་སྨད།

གནག་མི་བཞིའི་འོག་ངོ་མ་མིན་པས་ང་གཅིག་གི་གསུང་རབ་ནང་ལྷ་བཅིལ་ཨ་ནི་འགྲོ་བ་མིའི་ཐུབ་ཚེ་འདི་ལོ་ངོ་དགུ་བརྒྱ་ལས་མར་འཇོག་དྲ་བའི་འབབ་འདི་ཧ་ལམ་ལོ་ངོ་གཅིག་བརྒྱ་བཞི་བཅུ་དགུ་ལྷོད་ནུབ་ཆུ་རུལ་ཚབས་ཆེན་གྱི་ཤུགས་ལས་ཤར་རིགས་ཀྱི་བཞི་གོ་ས་ནི་ཁ་ཁུང་སྐས་ཞིམ་ལས་དབྱིན་རུ་ཀོན་ཕྱོགས་ཀྱི་ནོ་ཨ་རུ་ཤ་ཟ་ནས་ཀྱི་རྣ་བ་གནག་སྟེ་བེ་རུང། དེ་ཡང་ཤ་ཚུ་ཡི་རིའི་ཡང་གལ་ཅན་ཀ་ཅི་ཟ་ཆོ་ག་དེ་ཡང་དབྱེ་བ་ཕྱི་ནང་ནང་སྐྱོན་ཆོས་ཀྱི་ནོ་ཨ་ལུ་སེམས་ཅན་གཙང་མ་དང་མ་གཙང་མ་གཉིས་ཆད་རང་གྲུ་ཡི་ན་ལུ་བག་ཧྲུའུ་ཟེ་ཀ་ནང་ནང་ང་ཆད་ཀྱི་ལྷབ་ཀྱི་བྱུང་ཚུལ་བདུན་གྱི་སྤྱི་དང་གཉིས་ནང་དེ་ལས་གཙོ་བོ་སྐྱོན་ཆོས་ཀྱི་ནོ་ཨ་ལུ་གཉིས་གདོང་ཁར་ཁོང་སྨིག་རྒྱུ་གཞན་ལས། ཆུའི་ཆུ་སེམས་ཅན་གྱི་དབྱིབས་སྔགས་ཀྱི་གཟི་དབྱིབས་ལས་ད་དོ་ཆུ་རའི་ནགས་ཚན་འགའ་ར་ཚུར་འོང་ཞིམ་ལས་གྲུ་གཟིངས་ནགས་ན་འཛུལ། སེམས་ཅན་གཙང་ཏོག་ཏོག་རེ་རེ་ལས་ཕོ་མོ་བདུན་བདུན་དང་སེམས་ཅན་བཙོག་པ་ཚུར་ཕོ་མོ་གཉིས་གཉིས་རེ་ཆོས་དང་མཉམ་ཁྱི་ནི་ཡིན། དེ་ལས་དཀོན་མཆོག་གིས་གསུངས་ནོ། དེ་ན་སེམས་ཅན་གྱི་རིགས་གཉིས་ཡོད། གཙང་མ་དང་བཙོག་པ། ཆུ་རུལ་ཚབས་ཆེན་གྱི་སྐབས་ལུང་དཀོན་མཆོག་ཤ་ཟ་ནི་གིས་གནང་བ། སྣང་ནོ། དབྱི་རུ། ཁུག་གི་གཙང་མ་དང་བཙོག་པ་གཉིས་ཀྱི་བར་ན་དབྱི་བ་ཕྱི་སྣང་ནོ། བཙོག་པའི་སེམས་ཅན་ཚུལ་ནམ་ཡང་མ་བཟའ་ཡས། ཨ་དམ་དང་ཡེ་བ་སྡིག་པ། མ་བི་ཡི་ཧེ་མ་དཀོན་མཆོག་གི་ཁོང་ལུ་ཇ་རྒྱུད་བཤགས་མ་བཟའ་མི་བཞི་བོ་སྣང་ནོ། དེ་ཚུ་ཧ་ལེ་སི་སི་མེན་པེ་ཡ། ཨ་ནི་བཞི་བོ་དཀོན་མཆོག་གི་ཨ་དམ་དང་ཡེ་བ་ཡི་དུས་ལུ་སྣང་མི། དེ་ཚུ་ང་ཅེ་གི་གཟུགས་རུང་བསམ་བློ་གི་དང་ཆོས་དང་འབྲེལ་བའི། ཚོགས་ཁམས་ལུགས། ཕན་ཐོགས་སྦོམ་དབྱིབས་མེ། ཡང་ཕྱིན་ང་ཅིག་གི་གཟུགས་ཁམས་འབྲིང་འབྲིང་བས་བ་ཅིན། ང་ཅིག་གི་ལུས་དགའ་བདེ་བས་ཆུ་དང་འདྲེ་བའི་འབྲིང་འབྲིང་བས་བདུན་ནི་མོ། གཟུགས་ཁམས་དེ་ག་ནི་བ་ཁ་ཆེ་བའི་གནས་བདུན་གཅིག་ཡིན། ང་ཅིག་གི་ཨ་ནི་རླབས་མེན། ཡང་ཕྱིན་ང་ཅིག་ཤིང་འབྲས་ཆུ་དང་ཚོས་ཚོས་ཚུགས་ཟ་བ་ཅིན། དམ་པ། ཇོ་ནི་ཟེར་མེན་དེ་བོ་ད་ང་ཅིག་ལུགས་ཁྱོད་ཆོས་ཀྱི་ག་གསུངས་བུ་དེ་ཟ། དེ་ལས་སྐྱོན་བརྗོད་ཀྱི་བཀའ་ཚུར་ལུགས་སྟེང་ཟླ་བ་གཅིག་ང་ཁྱེད་ཚོའི་གཟུགས་ཁམས་འབྲིང་གྲས་དང་སྐྱོན་བརྗོད་ཀྱི་ང་ཁྱེད་མཉམ་ཡང་གསུང་འབྲེལ་མཛད་གནང་མིན། ང་ཁྱེད་ཡང་ཨ་ན་ལུག་བླ་བདོ་གསུམ་འབྱོར་མ་ཕྲུག་ཕི་ལི་པ་གསུམ་གྱི་བཅུད་ཀུན་ཁོང་གི་མཐའ་མཇུག་དེ་འཆི་བ་ཡིན། ཁོང་གི་ལྷ་དེ་ཁོང་རའི་ཕོག་ཡིན། ཁོང་གི་གཟི་བརྗིད་དེ་ཁོང་རའི་ངོ་ཚ་ཡིན། ས་ཡི་འཇུ་ནོར་ལུགས་ཁོང་གི་ཞན་ཆ་ཡོད་པ་ལས་བསྟན་དེ་ཡིན། ཕྱག་རོགས་ཚོ་ཁྱོད་ཀྱི་ཕུ་བོ་དེ་ཁྱོད་ར་གི་སྐྱོན་ཕྱོགས་ཡིན་ན། ཁྱོད་ཀྱི་གདུང་ཧེ་མི་ཡི་འཇིག་རྟེན་གྱི་མཁོ་ཆས་ལུགས་ཕྱག་ནི་ཨིན་ན། དཀོན་མཆོག་གི་རེ་བ་དེ་ཁྱོད་ཀྱིས་ཁོ་ལུ་ཁྱོད་རའི་མི་ཚེ་ནང་ལུ་གཙོ་བོ་དཀོན་མཆོག་སྦེ་ཞུ་ནིའི་རེ་བ་ཨིན་མས་ཁོ་གལ་ཆེ་བའི་ལམ་ལུགས་གཉིས་དང་པ་ཡོ་ཧ་ནན་བཅོ་ལྔ་གི་ལྔ་ག་ཅི་སྨོ་ཟེརན་ང་མེད་པར་ཁྱོད་ཀྱིས་ག་ཅི་ཡང་འབད་མི་ཚུགས་ལམ་ལུགས་འགོ་དང་པ་མ་ཤི་ཀ་མེད་པ་ཅིན་ཁྱོད་ཀྱིས་ག་ཅི་ཡང་འབད་མི་ཚུགས་ཕི་ལི་པི་བཞི་གི་བཅུ་གསུམ་ནང་གསུངམ་མས་ང་ལུ་མཐུ་སྟོབས་གནང་མི་མ་ཤི་ཀ་ཡི་སྒོ་ནས་ང་གིས་ག་ཅི་ཡང་འབད་ཚུགས་ལམ་ལུགས་གཉིས་པ་དེ་མ་ཤི་ཀ་ཡི་སྒོ་ནས་ཡོད་པ་ཅིན་ག་ཅི་ཡང་འབད་ཚུགས།

ལགས་སོ་ད་ཀྱི་སྐལ་བཟང་འདུལ་བྱེད་ཀྱི་ཕུལ་མི་ལས་རིམ་ཚུ་གི་འཆད་ཉན་གསན་མི་ག་ར་ལུ་ཐུགས་ཁར་བབས་ཏེ་གཙོ་བོ་དཀོན་མཆོག་གི་བྱིན་རླབས་གནང་འོང་ཟེར་བའི་རེ་བ་དང་སྨོན་ལམ་ཡོད་བཀའ་དྲིན་ཆེ་བཀྲ་ཤིས་བདེ་ལེགས།